ཡང་ས་གནས་ནས་བཏང་བའི་གནས་ཚུལ་ཞིག་གི་ནང། འདི་ཚེས་བཅུ་བཞི་ཉིན་གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ། Democratic Progressive Party། ཡི་སྲིད་འཛིན་གཞོན་པ་ལའེ་ཆིན་ཏོན་ལ་སྲིད་འཛིན་གྱི་འོས་བསྡུ་ཐོབ་པར་འཚམས་འདྲི་ཡི་གསུང་འཕྲིན་སྩལ་བའི་ནང།

ངོས་ནང་པའི་དགེ་སློང་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་དད་ལྡན་པ་ཚོས་རེ་སྐུལ་ཞུས་པ་བཞིན་ངོས་ཀྱིས་དུས་ནས་དུས་སུ་ཁོ་རྣམས་ཀྱི་རེ་བ་སྐོང་ཐབས་ལ་འབད་ཀྱི་ཡོད་ཅེས་བཀའ་གནང་འདུག་དེ་ཡང་འདི་ཚེས་བཅུ་གསུམ་ཉིན་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལའེ་ཆིན་ཏུན་ལགས་སུ་འོས་གྲངས་ས་ཡ་ལྔ་དང་འབུམ་ལྔ་ལྷག་ཐོབ་སྟེ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་བླངས་པ་དེ་ཡིས་མ་འོངས་འཛམ་གླིང་གི་དམངས་གཙོའི་ལམ་ལུགས་ལ་བཟང་ཕྱོགས་ཀྱི་རེ་བ་གསར་པ་ཞིག་དང་རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་ཡང་བཟང་དུ་འགྲོ་ངེས་ཡིན་པ་འབྲེལ་ཡོད་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་བྱུང། དེ་ཡང་ཐའེ་ཝན་གནས་བཞུགས་རྒྱ་ནག་དང་ཡུ་རོབ་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ་སུ་ཛཱ་ཨ་ན་ལགས་ཀྱིས། ད་སྐབས་ཡུ་རོབ་ཀྱིས་རྒྱ་ནག་ཐོག་འཛིན་པའི་སྲིད་ཇུས་དང་ལངས་ཕྱོགས་ལ་འགྱུར་བ་འགྲོ་མུས་ཡིན་པར་བརྟེན་ད་རེས་ཡུ་རོབ་ཀྱིས་ཐའེ་ཝན་འོས་བསྡུ་ལ་དམིགས་བསལ་དོ་སྣང་བྱས་ཡོད། སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་ལའི་ཆན་ཏེན་ལགས་ཀྱིས་སྲིད་འཛིན་ཟུར་པ་ཚའེ་ཡིན་ཝེན་ལགས་ཀྱི་ལས་དོན་རྣམས་མུ་མཐུད་རྒྱུན་འཁྱོངས་བྱས་ཏེ། རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པ་མ་ཟད་འབྱུང་འགྱུར་ཡུ་རོབ་ནི་ཐའེ་ཝན་གྱི་མཐུན་གྲོགས་གལ་ཆེ་ཞིག་ཏུ་འགྱུར་ངེས་ཡིན་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་འདི་ཚེས་བཅུ་བཞི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷ་ལིན་ཀིན་ལགས་ཀྱིས Twitter སྤྱི་ཚོགས་དྲ་ལམ་སྟེང་སྐུ་ཞབས་ལའི་ཅིན་ཏན་ལགས་སུ་འཚམས་འདྲི་ཞུས་ཏེ། ཐའེ་ཝན་མི་དམངས་ཀྱིས་རང་དབང་དང་དྲང་བདེན་གྱི་སྒོ་ནས་སྲིད་འཛིན་འོས་བསྡུའི་ནང་ཆ་ཤས་བླངས་པ་དེ་ཡིས་ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་ཀྱི་སྟོབས་ཤུགས་མངོན་ཐུབ་པ་བྱུང་ཡོད་ཅེས་འཁོད་འདུག། ཡང་རྒྱ་གར་ཧར་ཡ་ན་མངའ་སྡེ་ན་ཆགས་པའི་ཨོ་པི་ཇིན་དལ་གཙུག་ལག་སློབ་ཆེན་གྱི་རྒྱ་ནག་ཉམས་ཞིབ་སྡེ་ཚན་གྱི་སློབ་དཔོན་འབུམ་རམས་པ་ཤེ་རི་པ་ན་པ་ཐག་ལགས་ཀྱིས།
Fortunately it's still the DPP in power.
སྟབས་ལེགས་པ་ཞིག་ལ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ཡིས་མུ་མཐུད་འབྱུང་འགྱུར་ལོ་བཞིའི་རིང་སྲིད་དབང་འཛིན་རྒྱུ་ཡིན་པ་འདི་ནི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་རེད། རྒྱུ་མཚན་ནི་གཞུང་འཛིན་ཚོགས་པ་དེའི་བརྒྱུད་ནས The New Southbound Policy འམ་རྒྱ་ནག་ལ་བསྟུན་མི་དགོས་པའི་སྒོ་ནས་ཐའེ་ཝན་དང་ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་བཅོ་བརྒྱད་བར་འབྲེལ་ལམ་དེ་བཙུགས་ཐུབ་པ་བྱུང་ཡོད་པ་མ་ཟད། རྒྱ་གར་དང་ཐའེ་ཝན་བར་གྱི་འབྲེལ་ལམ་དེ་ཡང་མཐུན་ཕྱོགས་ཤིག་གི་ངོ་བོ་ཐོག་ནས་བཟང་དུ་ཕྱིན་ཡོད་ལ། ཕྱོགས་གཉིས་ཀར་གཅིག་མཚུངས་ཀྱི་སེམས་འཚབ་བྱ་ཡུལ་ཞིག་ཡོད་པ་འདི་ནི་རྒྱ་ནག་ཡིན། ལྷག་དོན་དུ་ལའི་ཅིན་ཏན་ལགས་ཀྱི་སྣེ་ཁྲིད་འོག་ཐའེ་ཝན་དང་རྒྱ་གར་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང། དུས་རྒྱུན་རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་མངའ་ཁོངས་ཡིན་ལུགས་བཤད་ཀྱི་ཡོད་ཀྱང། ད་ལྟའི་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་གིས་བཤད་པ་དེ་ངོས་ལེན་བྱེད་ཀྱི་མེད་པ་མ་ཟད་གཞུང་འཛིན་ཚོགས་པ་དེ་ཉིད་ཀྱི་འདེམས་ཐོན་སྲིད་འཛིན་སྐུ་ཞབས་ལའེ་ཆིན་ཏན་ལགས་ནི་ཐའེ་ཝན་རང་བཙན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་ཞིག་ཡིན་པ་དང་འོས་བསྡུ་ཚར་བའི་རྗེས་ཁོང་གིས་ཡོངས་ཁྱབ་གཏམ་བཤད་གནང་བའི་ནང། ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ལ་ཞུ་རྒྱུར་དམངས་གཙོ་དང་མི་གཅིག་དབང་སྒྱུར་ལམ་ལུགས་གཉིས་ཀྱི་ནང་ནས་ང་ཚོ་ནི་དམངས་གཙོའི་ཕྱོགས་སུ་ལངས་ངེས་ཡིན་པ་མ་ཟད་ཐའེ་ཝན་ནི་འཛམ་གླིང་གི་དམངས་གཙོའི་ཡུལ་ལུང་ཁག་དང་མཉམ་ལས་བྱས་ཏེ་འགྲོ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། འོན་ཀྱང་ཁ་སྔོན་སྲིད་འཛིན་གྱི་འོས་བསྡུའི་ཉིན་ཤས་གོང་རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་ནི་ཞི་བདེ་དང་དམག་འཁྲུག་གི་གདམ་ཀ་ཞིག་རེད་ཅེས་བརྗོད་དེ་གལ་ཏེ་གཞུང་འཛིན་ཚོགས་པའི་འོས་མི་ལའི་ཅིན་ཏོན་ལགས་སུ་རྒྱལ་ཁ་ཐོབ་པ་ཡིན་ན་དམག་འཁྲུག་ལངས་སྲིད་པར་ཐའེ་ཝན་ལ་འཇིགས་སྐུལ་བྱས་མིན་ལ་མ་ལྟོས་པར་ཐའེ་ཝན་མི་མང་ས་ཡ་ལྔ་དང་འབུམ་ལྔ་ལྷག་གིས་ལའི་ཅིན་ཏོན་ལ་རྒྱབ་སྐྱོར་གྱི་འོས་ཤོག་བླུགས་ཏེ་ཁོང་ལ་རྒྱལ་ཁ་ཐོབ་ཡོད་པ་དང་ཕྱོགས་འགལ་གོ་མིན་ཏང་ཚོགས་པ་ཡི་སྲིད་འཛིན་འོས་མི་ཧའོ་ཡུའུ་ཨི་ལགས་སུ་འོས་གྲངས་ས་ཡ་བཞི་དང་འབུམ་དྲུག་ཙམ་ལས་ཐོབ་མེད་པ་རེད། གཞན་ཡང་དེ་དང་ཕྱོགས་མཚུངས་ད་རེས་འོས་བསྡུའི་ཁྲོད་ཐའེ་ཝན་འོས་འཕེན་པ་ཚོས་གྲོས་ཚོགས་འཐུས་མི་བརྒྱ་དང་བཅུ་གསུམ་འོས་འདེམས་བྱས་ཡོད་ཅིང་འོན་ཀྱང་ད་རེས་འོས་བསྡུའི་ཁྲོད་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ལ་དེ་སྔ་ནང་བཞིན་གྲོས་ཚོགས་ནང་ཞབས་སྟེགས་མང་ཤོས་དེ་ཐོབ་མེད་པར་ཕམ་ཉེས་བྱུང་འདུག།

མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནས་སྟངས་ཞེས་པའི་ཆེད་སྒྲིག་གི་ལེ་ཚན་དེ་ཨ་ཀྲང་གིས་རྒྱང་སྲིང་ཞུས་པར་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་དེའི་ནང་སྤྱི་ཚོགས་དྲ་ལམ་ཆེ་ཤོས་ཀྱི YouTube གི་ནང་ལ་མིང་ལ Google ཟེར་མཁན་གྱི་བོད་མི་ཞིག་གིས་རྒྱ་སྐད་ཀྱི་ཐོག་ནས་ང་རང་གི་ས་བཀྲ་ཞེས་པའི་གླེང་སྟེགས་ཤིག་གི་ཐོག་ནས་འབྲས་ལྗོངས་དང་འབྲུག་ཡུལ་གཉིས་པོ་དེ

མ་ཟད་ཐེངས་དེའི་རྒྱལ་ཡོངས་འོས་འཕེན་གྱི་ཁྲོད་ལ་རྒྱ་གར་གྱི་ཕྱོགས་ནས་ཐབས་བྱུས་གཉིས་བེད་སྤྱོད་བྱས་ཡོད་པ་གཅིག་ནི་སི་ཀིན་གྱི་ནང་གི་འོས་འཕེན་གྱི་བརྒྱུད་རིམ་གྱི་སྔོན་ནས་གཏན་འབེབས་བྱས་ཡོད་པ་སྟེ་དང་པོར་སི་ཀིན་གྱི་ནང་ལ་ཡོད་པའི་གི་བཀས་བཀོད་རྒྱུད་འཛིན་ལམ་ལུགས་དེ་མེད་པ་བཟོས་ནས་སི་ཀིན་དེ་བཞིན་དམངས་གཙོ་ལམ་ལུགས་ལྡན་པའི་གི་རྒྱལ་ཁབ་ཅིག་ཏུ་བསྒྱུར་ཡོད་པ་རེད། གཉིས་པ་ནི་སི་ཀིན་རྒྱལ་ཁབ་དེ་རྒྱ་གར་གྱི་མངའ་ཁོངས་སུ་བསྒྱུར་བཅུག་ནས

ཕྱིར་ཟེར་ན་སྐབས་དེ་དུས་ཀྱི་སི་ཀིན་གྱི་ས་སྐྱེས་རྡོ་སྐྱེས་ཀྱི་ཡུལ་མི་རྣམས་ནས་སི་ཀིན་གྱི་ནང་ལ་ལག་བསྟར་བྱེད་བཞིན་ཡོད་པའི་བཀས་བཀོད་རྒྱུད་འཛིན་གྱི་ལམ་ལུགས་དེའི་མགོ་རྟིང་བསློགས་ནས་སི་ཀིན་དེ་བཞིན་དམངས་གཙོ་ལམ་ལུགས་ལྡན་པའི་གྱི་ཡར་རྒྱས་གོང་འཕེལ་དུ་བསྐྱོད་པའི་གྱི་རྒྱལ་ཁབ་ཅིག་ཆགས་རྒྱུ་ཡི་རེ་བ་བཅངས་ཡོད་པ་ལས་རྒྱ་གར་གྱི་མངའ་སྡེ་ཞིག་ཆགས་རྒྱུ་ཡི་འདོད་པ་ཡོད་མ་རེད།

སི་ཀིན་མ་ཚད་ལྷོ་ཨེ་ཤེ་ཡ་ཡི་མངའ་ཁུལ་ནང་ཡོད་པའི་ཀྱི་དེ་སྔོན་དབྱིན་ཇི་ཡི་དབང་འོག་ཏུ་ཡོད་པའི་ཀྱི་ས་ཆ་ཚང་མ་ཚུད་ཡོད་པ་རེད། ལྷག་པར་དུ་སི་ཀིན་གྱི་ཐོག་ལ་ཐབས་བྱུས་སྣ་ཚོགས་བྱས་ཡོད་པ་དཔེར་ན་ཕྱི་འབྲེལ་དང་དཔལ་འབྱོར་དེ་བཞིན་ཕྱི་མི་གནས་སྤོ་སོགས་ཀྱི་ཐབས་བྱུས་ལག་བསྟར་བྱས་ནས་མཐར་སི་ཀིན་དེ་བཞིན་རང་རང་གི་མངའ་ཁོངས་སུ་བཅུག་ཡོད་པ་རེད་ཅེས་དཱ་ཡོང་བོད་མི་གུ་གུལ་ལགས་ཀྱིས།

ཁུལ་དེ་ནི་རྒྱ་གར་དང་བང་ལ་དེ་ཤི་གཉིས་བར་གྱི་ལམ་འགག་གལ་གནད་ཆེ་བ་དེ་ཡིན་པ་རེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་དང་དྲུག་ཅུ་རེ་བདུན་ལོ་སོ་སོར་རྒྱ་ནག་དང་རྒྱ་གར་གཉིས་ཀྱི་བར་ས་ཁུལ་དེའི་བདག་དབང་གི་ཆེད་དུ་དམག་འཁྲུག་བྱུང་མྱོང་ཡོད་པ་སོགས་ལ་བརྟེན་ནས་རྒྱ་གར་གྱི་དཔོན་རིགས་ཚོ་གིས་གལ་སྲིད་ཉིན་ཞིག་ལ་སི་ཀིན་དེ་བཞིན་རྒྱ་ནག་གི་སྟངས་འཛིན་གྱི་འོག་ཏུ་ཚུད་པ་ཡིན་ན

དེའི་རྒྱུ་མཚན་མང་པོ་ཡོད་པ་རེད་ལོ་ངོ་ལྔ་བཅུ་ལྷག་ཙམ་གྱི་བརྒྱུད་རིམ་གྱི་ནང་སི་ཀིན་གྱི་ནང་གི་མི་དམངས་མང་ཆེ་བ་གིས་རང་རང་རྒྱ་གར་བ་ཡིན་པ་ལ་ངོས་ལེན་བྱེད་ཀྱི་ཡོད་པ་རེད། ཉིས་སྟོང་ཉེར་གཉིས་ཀྱི་ལོར་རྒྱ་གར་གཞུང་གིས་སི་ཀིན་གྱི་ནང་ལ་ཡུལ་མི་ཡིན་པ་ཚང་མར་ལས་ཀ་མེད་པ་ཡིན་ན་ཡང་འཚོ་གནས་ཐུབ་པའི་གི་དམིགས་བསལ་ཐོབ་ཐང་གཏན་འབེབས་བྱས་ཡོད་པ་རེད། ད་རེས་ང་ཚོ་འདིར་སི་ཀིན་དང་འབྲེལ་བའི་གི་གནས་ལུགས་མང་པོ་ཞིག་ངོ་སྤྲོད་བྱས་ཡོད། དཔེར་ན་བོད་ནས་ཡོང་བའི་བོད་མི་དེ་ལ་སླེབས་ནས་སི་ཀིན་རྒྱལ་ཁབ་བཙུགས་ཡོད་པ་ནས། མཐར་རྒྱ་གར་གྱི་མངའ་ཁོངས་སུ་ཚུད་པའི་གི་གནས་ལུགས་དེ་ནི་ཧ་ལམ་ལོ་ངོ་སུམ་བརྒྱ་ལྷག་གི་དུས་ཡུན་གྱི་ནང་བྱུང་ཡོད་པ་ཞིག་རེད། སི་ཀིན་དེ་བཞིན་རྒྱལ་པོ་ཡི་རྒྱལ་ཁབ་དེ་འདྲ་ཞིག་གི་ལོ་རྒྱུས་ཀྱི་ཐོག་ནས